ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་གླེང་ཚན་ཞིག་ཡིན། ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་གྲོས་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་ཚེ་རིང་སྐྱིད་དང།
ང་པད་མ་རྡོ་རྗེ་ཡིན། ཉན་མཁན་རྣམས་པ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དྲུག་པའི་བོད་ཟླ་དང་པོའི་ཚེས་བཅུ་བཞི་དང། ཕྱི་ལོ་ཉིས་སྟོང་བཅུ་དགུའི་ལོ་ཟླ་བ་གཉིས་པའི་ཚེས་བཅོ་བརྒྱད་གཟའ་ཟླ་བའི་ཉིན་གྱི་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་ཁག་གི་ནང་ཉེས་བཙོན་འཇུག་རྒྱུའི་ར་བའམ་བཀག་ཉར་ཁང་གསར་པ་བརྒྱབ་བཞིན་པའི

ད་ལོ་གསུམ་བཅུ་དུས་དྲན་དེ་གསུམ་བཅུའི་སྒེར་ལངས་བྱས་ནས་ལོ་དྲུག་ཅུ་ཐམ་པ་འཁོར་བ་དང་ང་ཚོ་སྐྱབས་བཅོལ་དུ་ཡོང་བའི་ལོ་དྲུག་ཅུ་ཐམ་པ་འཁོར་བ། ད་རུང་ང་ཚོའི་ལུང་བ་རྒྱའི་བཙན་འོག་ཏུ་ཡོད་པ་དང་རྒྱ་ནག་གིས་བོད་ཀྱི་ཆོས་དང་རིག་གཞུང་རྩ་མེད་གཏོང་རྒྱུའི་སྲིད་ཇུས་འོག་བོད་རིགས་འདི་གནས་ཐུབ་མིན་ལ་ཆགས་ཡོད་པ་རེད་ལ་བཙན་བྱོལ་ནང་དུ་ཡང་རྒྱ་ནག་གིས་དཀྲུག་ཐབས་བྱས་ནས་ང་ཚོ་ཁ་ཐོར་གཏོང་ཐབས་བྱེད་ཀྱི་ཡོད་པ་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས་མཆོག་གི་བཀའ་དྲིན་དང་བོད་ནང་གི་བོད་མིའི་སྙིང་སྟོབས་ལ་བརྟེན་ནས། རྒྱ་ནག་གཞུང་གི་འདོད་དོན་བཞིན་འགྲུབ་གི་ཡོད་མ་རེད་ལོ་དྲུག་ཅུ་ཐམ་པའི་རིང་ང་རང་ཚོ་འཐབ་རྩོད་གནས་ཐུབ་པ་དེ་རྒྱལ་ཁ་ཞིག་རེད་ང་ཚོ་སྐྱབས་བཅོལ་ལ་ཡོང་དོན་དང། བོད་ཀྱི་རྒྱལ་གཅེས་དཔའ་བོ་དཔའ་མོ་ཚོ་སྙིང་སྟོབས་དྲན་པའི་ཐོག་ནས་གཞོན་ལྷན་གྱི་ནང་དུ་མཉམ་ཞུགས་གནང་རོགས་ཞེས་འབོད་སྐུལ་བརྒྱབ་ཡོད། གསར་འགོད་གསལ་བསྒྲགས་དེའི་ནང་དུ། ང་ཚོས་གོ་སྐབས་འདི་བརྒྱུད་ནས་འཛམ་གླིང་ས་གནས་གང་སར་ཡོད་པའི་བོད་མི་ཚོའི་སེམས་ལ་ན་ཟུག་བཏང་བའི་སྐྱོ་གར་གྱི་ཉིན་མོ་ཞིག་དང་བོད་ཀྱི་ལོ་རྒྱུས་ནང་ནམ་ཡང་བརྗེད་ཐབས་མེད་པའི་མུན་ནག་གི་ཉི་མ་ཞིག་སྲུང་བརྩི་ཞུ་བ་དང་སྦྲགས་ད་བར་རྒྱ་གཞུང་གི་བཙན་དབང་དང་གཉའ་གནོན་ཇི་སྲིད་ཅིག་ལ་འགོག་རྒོལ་དང་བོད་མིའི་ཐོབ་ཐང་རྩོད་ལེན་གྱི་ཆེད་དུ་དུས་མིན་རྐྱེན་འདས་སུ་སོང་བ་རྣམས་དང་མནར་གཅོད་མྱངས་དང་མྱོང་བཞིན་པའི་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱི་ལྷག་བསམ་དང་སྙིང་སྟོབས་མཛད་རྗེས་ལ་ཡི་རངས་བསྔགས་བརྗོད་ཞུ་རྒྱུ་དང། རྒྱ་གཞུང་གིས་བཤད་བཞིན་པའི་བོད་ཞི་བའི་བཅིངས་འགྲོལ་བྱས་པ་རྫུན་གཏམ་ཞིག་ཡིན་པ་དྲན་སྐུལ་དང་ནན་བརྗོད་བྱེད་རྒྱུ་ཡིན། བོད་མིའི་རང་དབང་སྒེར་ལངས་བྱས་ཏེ་ལོ་ངོ་དྲུག་ཅུ་ཐམ་པ་འཁོར་བའི་དུས་དྲན་གྱི་ཉིན་འདིར་འདི་ག་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་གི་འོག་ཏུ། འདི་ལོ་ཕྱི་ཟླ་གསུམ་པའི་ཚེས་བཅུ་ནས་བཅུ་གཉིས་ཀྱི་བར་ཉིན་གྲངས་གསུམ་གྱི་རིང་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་གཞི་རྒྱ་ཆེ་བའི་ལས་འགུལ་གོ་སྒྲིག་བྱེད་གཏན་འཁེལ་བ་ལགས་ན་རྒྱ་གར་ནང་གནས་བཞུགས་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚང་མ་ལས་འགུལ་དེའི་ནང་དུ་མཉམ་ཞུགས་ཡོང་བའི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་འཁོད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་གསར་འགྱུར་དྲ་རྒྱའི་ཐོག་ལ། དེ་རིང་སྤྱི་ལོ་ཉིས་སྟོང་བཅུ་དགུའི་ཕྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་ཀྱི་སྔ་དྲོ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་དུ་རྒྱ་གར་གྱི་ཚོང་འབྲེལ་ལྷན་ཚོགས་ཀྱི་བུད་མེད་ན་གཞོན་རུ་ཁག་ལ་མཇལ་ཁ་དང་བཀའ་སློབ་སྩལ་ཡོད་པ་དང། དེའི་སྐབས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་དུས་རབས་ཉེར་གཅིག་པ་དེ་བཞིན་འཚེ་མེད་ཞི་བ་དང་བྱམས་བརྩེ་ལྡན་པའི་དུས་རབས་ཤིག་བཟོ་རྒྱུ་ཧ་ཅང་གི་གལ་འགངས་ཆེན་པོ་རེད་ཅེས་དང། བྱམས་པ་དང་བརྩེ་བ་མཚོན་ན་གཞན་གྱི་སྡུག་བསྔལ་ལ་མི་བཟོད་པའི་བློ་དེ་སྐྱེས་པ་ལས་བུད་མེད་ལ་ཤུགས་ཆེ་བ་ཡོད་ཅེས་དང། དུས་རབས་ཉི་ཤུ་རྩ་གཅིག་པ་དེ་ན་ང་ཚོས་བྱམས་བརྩེ་ཉམས་ལེན་གོང་འཕེལ་གཏོང་ཕྱོགས་ཀྱི་ཐད་དམིགས་བསལ་གྱིས་འབད་བརྩོན་བྱེད་དགོས་པ་དང་ལྷག་པར་དུ་ཤེས་ཡོན་གྱི་ལམ་ནས་བྱམས་བརྩེ་གོང་འཕེལ་གཏོང་ཕྱོགས་ཀྱི་ཐད་བུད་མེད་ཚོས་འགན་ཆེ་ཙམ་འཁྱེར་དགོས། བུད་མེད་ཚོས་འགན་མང་ཙམ་ཞིག་འཁྱེར་དགོས་པ་ལས་ནང་ལ་འཛུལ་ཏེ་ཕྲུ་གུ་ལྟ་སྐྱོང་བྱས་ནས་གཅིག་པུ་བསྡད་རྒྱུ་མེད་ཅེས་སོགས་བཀའ་སྩལ་གནང་མཛད་ཡོད་པ་རེད།
ད་ནི་དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་བགྲོ་གླེང་ལས་རིམ་དེ་འགོ་ཚུགས་རྒྱུ་ཡིན་དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་ནང་དུ་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་དུ་ངལ་རྩོལ་བསྒྱུར་བཀོད་ར་བའམ་བཀག་ཉར་ཁང་གསར་བ་རྒྱག་བཞིན་པ་སྲུང་སྐར་གྱིས་བསྐྱོན་པའི་འདྲ་པར་ལ་དབྱེ་ཞིབ་བྱས་ནས་ཤེས་རྟོགས་བྱུང་ཡོད་པ་དང་བཀག་ཉར་ཁང་དེ་དག་གི་དམིགས་ཡུལ་ཅི་ཡིན་སོགས་ཀྱི་ཐད་ནས་བགྲོ་གླེང་ཞུ་རྒྱུ་ཡིན།
དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་གཞོན་པ་བསྟན་འཛིན་ལེགས་བཤད་ལགས་གདན་འདྲེན་ཞུས་ཡོད། བསྟན་འཛིན་ལེགས་བཤད་ལགས་དེ་རིང་ང་ཚོའི་ཕ་ཡུལ་གླེང་སྟེགས་ནང་དུ་མཉམ་ཞུགས་གནང་བ་ལ་ཐུགས་རྗེ་ཆེ་ཞུ་ནི་ཡིན།
ཐུགས་རྗེ་ཆེ་བསྟན་འཛིན་ལགས།
ཨ་ཚོགས། བསྟན་འཛིན་ལེགས་བཤད་ལགས་དེ་དང་པོ་དེ་ད་ཁྱོད་ཚོས་གསར་འགྱུར་སྤེལ་བ་ལྟར་ན་ད་ལྟ་རྒྱ་ནག་གཞུང་གིས་ད་བོད་ཀྱི་ནང་དུ་གཅིག་བཀག་ཉར་ཁང་གསར་བ་རྒྱག་བཞིན་པའི་གནས་ཚུལ་ཞིག་བཀོད་འདུག་ད་ལྟ་བཀག་ཉར་ཁང་གཅིག་ག་ཚོད་ཅིག་རྒྱག་གི་ཡོད་པ་དང་ག་བ་ན་རྒྱག་གི་ཡོད་པ་དེ་ཚོ་ངོ་སྤྲོད་ཅིག་གནང་ན།

རེད། འདིར་ཕལ་ཆེར་གྲོགས་ཀྱིས་ཨེ་འདྲ་ལྟ་དུས་ཁ་སང་ཁོ་རང་གིས་གསུང་བའི་ཟེར་བ་ནི་ཁམས་ཕྱོགས་དུལ་བ་ཡང་དེ་རང་སྐྱོང་ལྗོངས་དང་ཨ་ནི་དམིགས་བསལ་གྱི་ཁམས་ཕྱོགས་དུལ་བ་ལ་ཡིན་པས་ཀྱི་ཆབ་མདོ་དང་དེའི་པ་ར་དེ་ལས་ཡིན་ཏེ་གསུངས་བསྡད་ཀྱི་འདུག་ཨ་ནི་ད་ལྟ་ས་ཆ་ས་ས་ཆ་དེ་གཏན་འཁེལ་བ་དེ་ཁོ་རང་གིས་ཁ་སང་དེ་གསུང་བཤད་དགོས་དུས་གསུང་གནང་མ་སོང་ག་འདྲ་ཡིན་མེད་བརྗོད་རེད་པ། ཡེ་ནས་ཀྱི་ཁོ་རང་གིས་གསུང་བས་བྱས་བ་གནམ་ཐོག་ནས་པར་ངོས་འཛིན་ཐུབ་བས་ལ

ཨ་ནི་འཁོར་སྐར་གྱི་ད་ལྟ་འདི་རེད་པ་འདི་པར་རིས་ངོས་འཛིན་བྱེད་སྟངས་དེ། ད་ལྟའི་ཡིན་པས་འདིའི་སྦྱོང་བརྡར་ཞིག་སྤྲད་རོགས་ཅེས་བྱས་རྗེས་ཁ་སང་ཉིན་མ་ཟླ་བ་ཁ་ཤས་ཤིག་གོང་ལ་ང་ཚོས་འབོད་སྐུལ་ཞུས་རྗེས་ཁོ་རང་དེ་རིང་འདིར་ཉིན་མ་གསུམ་གྱི་ཟབ་སྦྱོང་ཞིག་ཁྲིད་གནང་རེད་པ་ཨ་འདུས་ཏེ་ཁོ་རང་ད་ལྟ་གཙོ་བོ་དམ་འཛིན་རེ་བྱས་རྒྱ་གར་གྱི་དམག་མིའི་ནང་ད་ལོ་སུམ་ཅུ་རྩ་གཅིག་བཞུགས་ཨ་ནི་དམིགས་བསལ་གྱིས་ད་ལྟ་འཁོར་སྐར་གྱི་ད་ལྟ་པར་རིས་ནང་ལོགས་ད་ལྟ་དེ་ངོས་འཛིན་བྱེད་སྟངས་དང་འབྲེལ་བའི་ཐོག་ནས་ཁོ་རང་སྦྱོང་བརྡར་དེ་ལོ་ཉི་ཤུ་ལྷག་ཅིག་གི་ཉམས་མྱོང་ཞིག་འདུག་ཨ་ནི་དེས་མ་ཟད་ཨ་ནི། ད་དུས་ཚོད་གང་ལ་གང་འཚམ་ཞིག་ནང་ལོགས་ལ་ཁོ་རང་གིས་འཁོར་སྐར་གྱི་པར་རིས་འདྲ་མི་འདྲ་ཞིག་ངོས་འཛིན་བྱས་པའི་ཐོག་ནས་དཔྱད་རྩོམ་གང་ལ་གང་འཚམ་ཞིག་བྲིས་གནང་ཡོད་རེད་རྒྱ་གར་གི་གསར་ཤོག་ཁག་ནང་ལ་གང་ལ་གང་འཚམ་བྲིས་གནང་ཤག་འདི་ཡོད་ཙམ་ལ་ད་དེ་ཡིས་ཁོ་རང་གི་བོད་ནང་ལོགས་ལ་དམིགས་བསལ་གྱིས་དེ་འདྲ་ད་འདི་རེད་པ་ཆུ་རགས་དང་དང་འདྲ་ཨ་ནི་དེ་འདྲ་ད། གཏེར་ཁ་སྔོག་འདོན་བྱེད་ས་དང་དམག་སྦྱོང་དང་འབྲེལ་བའི་དུས་ཡང་འདི་རེད་པ་ཁོང་ཚོས་ངོས་འཛིན་བྱས་ག་རེ་ག་རེ་རེད་དོ། དེ་འདྲའི་སྐབས་ལ་ཁོ་རང་གིས་ངོས་འཛིན་ཡག་པོ་བྱེད་ཐུབ་ཀྱི་ཡོད་དུས་ཙམ་པ་ལ་ཁོ་རང་དེའི་སྒང་ལ་དཔྱད་རྩོམ་མང་པོ་བྲིས་ཡོད་དུས་ཙམ་པ་ཁོ་རང་གིས་ད་འདི་རེད་པ་བཙལ་ཏེ་ང་ཚོའི་ཉམས་ཞིབ་ཁང་ལ་ཁོ་རང་གིས་སློབ་སློབ་ཁྲིད་གནང་རོགས་བྱེད་ཅེས་ཞུས་ཡོད་རེད་ཨ་ནི་ཁོ་རང་དེ་ཉིན་མ་གསུམ་ཟབ་ཁྲིད་སངས་རུ་བ། ལ་འོང་ཏོ་བདག་རང་བཟེད། རེད་ལགས་སོ་བསྟན་འཛིན་ལགས་ད་སྲུང་སྐར་གྱི་སྟེང་ནས་བསྐྱོན་པའི་ཅིག་པར་རིས་དེ་ཚོ་དབྱེ་ཞིབ་བྱས་ནས་ད་དག་བྱེད་ཆེ་བ་ཡིན་ན་ད་ང་རང་ཚོ་བོད་ཀྱི་ནང་དུ་ངལ་རྩོལ་བསྒྱུར་བཀོད་རམ་ད་བཀག་ཉར་ཁང་གཅིག་པོ་མ་རེད་ད་དམག་མིའི་རྟེན་གཞི་དང་དཔེར་ན་ཅིག་མེ་འཁོར་གྱི་ལྕགས་ལམ་དང་གནམ་གྲུའི་འབབ་ཚིགས་དང་ད་ཡང་ཅིག་རྩྭ་ཐང་དང་དེ་ཚོ་ཅིག་ཉམས་རྒུད་དུ་འགྲོ་ཡ་ད་མང་པོ་ཅིག་ལྟ་ཡ་ཡོད་ཙང་ཉི་མ་གསུམ་གྱི་རིང་ལ་སྦྱོང་བརྡར་བྱས་པ་ཡིན་ན་ཅིག་སྦྱོང་བརྡར་གྱི་ནང་དོན་གཙོ་བོ་གཙོ་བོ་ད་པར་རིས་དེ་ཚོ་ག་བ་ནས་འཚོལ་དགོས་ཡ་དང་ག་འདྲ་བྱས་ནས་ཞིབ་བསྡུར་བྱེད་དགོས་དང་མང་པོ་ཞིག་ཡོད་དགོས་བསམ་གྱི་འདུག་སྦྱོང་བརྡར་གྱི་ནང་དོན་ད་ཅིག་ག་རེ་ག་རེ་ཞིག་ན་ཉི་མ་གསུམ་གྱི་རིང་ལ།
དེ་འདྲ་གཙོ་བོ་ད་ལྟ་ཁོ་རང་གིས་གསུང་ཡ་བྱས་པ་ཡིན་ན་ད་དེ་རུ་ཨ་ད་ལྟ་ཁོ་རང་ལོ་ཉི་ཤུ་ལྷག་གི་ཉམས་མྱོང་ཅིག་ཡོད་དུས་ཙམ་པ་ལ་ཉི་མ་གསུམ་ནང་ལོགས་ལམ་སང་བསྡུས་བྱས་པ་དེ་ཁོ་རང་གི་ཆ་ཚང་བ་ཅིག་ཕུལ་ཐུབ་ཁག་པོ་ཞིག་རུ་ཨ། ཡིན་ད། དུས་དེ་ཐོག་མ་ནས་ང་གཉིས་ད་བཀའ་མོལ་བྱུང་ཡོད་དེ་ལ་གང་ཡིན་ཟེར་ན།

དེ་ཡི་ཆ་རྐྱེན་ཡོད་དུས་ཙམ་པར Google Earth ངོས་ནས་དེ་རྣམས་ལྟ་དུས་ཙམ་པར་ག་རེ་ག་རེ་བལྟ་བར་དཔེར་ན་དུས་ཚོད་ཁྱད་པར་གྱི་ཐོག་ནས་ཡང་ནི། འགྱུར་བ་ག་རེ་ཕྱིན་ཡོད་དམ་མེད་ཀྱི་ལྟ་ཡ་ལ་སོགས་བ་རུ་བ། བོད་ནང་ལོགས་ཆུ་རགས་དང་ཡང་དེ་བོད་ནང་ལོགས་ལ་ཡང་དམག་དང་འབྲེལ་བའི་ཐོག་ནས་ས་མཚམས་ཡང་དམག་སྦྱོང་ག་རེ་ག་རེ་དེ་ག་རེ་ག་རེ་བཞག་ཡོད་དམ་མེད་དང་རུ་བ། ད་ལྟ་མི་འདྲ་དེ་རྣམས་ག་ལ་ག་ཙམ་གྱི་ཚད་ཡོད་རུ་བ། དུས་ཚོད་ཙམ་པར་ཉི་མ། ད་འདི་ཉི་མ་གསུམ་ནང་ལོགས་ལ་ག་ལ་ག་ཚོད་ཁོ་རང་གི་ངོས་ནས་ད་འདིར་སྔོན་འགྲོ་རང་བྱས། དང་པོ། སྔོན་འགྲོ་རང་བྱེད་པའི་ཐོག་ནས་ང་ཚོའི་ཉམས་ཞིབ་པ་ཚོ་ལ་ད་འདི་ཟབ་ཁྲིད་གནང་ཡ་ཅིག་ཅིག་གནང་བས་ཞུ། ཨོ་སོ།
བསྟན་འཛིན་ལེགས་བཤད་ལགས་ད་ད་འདི་ཟབ་སྦྱོང་ཉི་མ་གསུམ་འདི་རིང་ག་ལ་ཡ་ད་ད་ལྟ་བ་དང་ང་ཚོས་རྒྱ་ནག་ནས་བོད་ནང་ལོགས་ཡ་ད་འཛུགས་སྐྲུན་མང་པོ་ཅིག་བྱེད་ཀྱི་ཡོད་རེད་དེ་ཚོ་དམག་དོན་དང་འབྲེལ་བ་ཡོད་པའི་ཆགས་ཀྱི་ཡོད་རེད་ལྷག་པར་དུ། ད་རྒྱ་གར་དང་རྒྱ་ནག་གི་ས་བོད་ཀྱི་རྒྱ་གར་དང་བོད་ཀྱི་ས་མཚམས་ཁུལ་ལ་ཡང་འཛུགས་སྐྲུན་མང་པོ་བྱེད་ཀྱི་ཡོད་པ་དེ་ཚོ་དམག་དོན་དང་འབྲེལ་བ་ཡོད་པའི་རྒྱ་གར་གྱི་བདེ་འཇགས་ལ་གནོད་འཚེ་ཡོད་པ་ཟེར་རེད་བཤད་དེ་སྐོར་ལ་ཁོ་རང་གི་ཞིབ་འཇུག་དེ་ཚོའི་ཐོག་ནས་དེ་ཚོ་མཚོན་ཐུབ་པ་ཅིག་བྱུང་ཡོད་ན་མེད་ན་ར་སྤྲོད་ཐུབ་པའི་བཟོ་འདྲ་ཅིག།
ཁ་སང། ཁོ་རང་གི་གཏམ་བཤད་ནང་ལ་ད་ག་རང་གིས་འདིའི་སྐོར་དེ་ད་ཞིབ་ཕྲ་དེ་ད་ང་ཚོས་ཀྱི་གཙོ་བོ་ད་ད་བརྗོད་གཞི་འདི་ད་ད་ངལ་རྩོལ་གྱི་ཐོག་ལ་བོད་ནང་ངལ་རྩོལ་གྱི་ད་ནི་ངོས་འཛིན་བྱེད་སྟངས་ག་འདྲ་ག་འདྲ་ཡིན་མེད་དེ་སྐོར་ལ་ང་ཚོས་ཀྱི་འདི་བརྗོད་གཞི་དེ་འདི་བཞག་ཡོད་དེ་ནི་ག་ལ་ག་ཙམ་ཅིག་ཁོ་རང་གི་བོད་ནང་ལོགས་ལ་རྒྱ་མིའི་གྱི་ད་གི་བ་འཛུགས་སྐྲུན་དམག་མིའི་གྱི་ཨ་ནི་དེ་ནི། དམིགས་བསལ་གྱི་རྒྱ་གར་ས་མཚམས་ལ་ཨ་ནི། དམག་དང་འབྲེལ་བའི་གྱི་ཨ་ནི་གོ་མཚོན་དང། ཨ་ནི་ག་རེ་ཁོང་ཚོའི་གི་འབྲུ་རུའི་ག་རེ་ག་རེ་བྱེད་ཀྱི་ཡོད་མེད་དེ་གི་ཁོ་རང་པར་རིས་ཐོག་ནས་ཡང་སྟོན་དགོས་ཡ་ག་ག་ལ་ག་ཙམ་ཞིག་སྟོན་གནང་སོང་བ་སྟོན་དུས་ཙམ་པ་ལ་ཁོ་རང་གི་དཔེར་ན་ཆ་བཞག་ན་ད་ད Radar system བོད་ནང་ལོགས་ག་ཚོད་ག་ཚོད་ཡོད་མེད་རུ་བ་ཨ་ནི Radar system དེ་ལ་མི་མེད་པའི་ཐོག་ནས་རུ་བ Automatic ལ་རུ་བ་ཨ་ནི་དམག་མི་དེ་མི་དགོས་པའི་ཐོག་ནས་ཁོ་རང་གི་ཡང་དེ། རྒྱལ་དཔའ་བོད་ཀྱི་ལག་ལེན་ལས་ཀ་ག་རེ་བྱེད་ཀྱི་ཡོད་མེད་དེ་དམིགས་བསལ་ཨན་ཁོ་རང་གི་བརྗོད་གཞི་གཙོ་བོ་ད་ལྟ་འདི་སྔ་ལ་གསུང་དུས་ཙམ་པ་ལ་རྒྱ་གར་ལ་རྒྱ་མི་གི་སྟབས་ཐིག་གེ་ལ་བོད་ནང་ལོགས་ལ་དམག་དང་འབྲེལ་བའི་གི་ལས་གཞི་ག་རེ་ཡིན་མིན་དེ་ཁ་གཏད་ས་དེ་རྒྱ་གར་རང་རེད་ཤག་ཞེས་ཅེས་ཅིག་གསལ་པོ་གསུངས་གནང་གི་འདུག། རེད་ལགས་སོ། ཨ་བསྟན་འཛིན་ལེགས་བཤད་ལགས་དེ་ཉི་མ་གསུམ་གི་རིང་གི་ད་སློབ་སྦྱོང་དང་སྦྱོང་བརྡར་བྱས་པ་ལ་བརྟེན་ནས་ད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་དེ་ཚོ་མང་པོ་ཅིག་གི

བཙུགས་ནས་ལོ་ཡི་ཞེ་དྲག་ཕྱིན་ཡོད་མ་རེད་པ། དེ་ཡོད་ཙམ་པ་ལ་ང་ཚོས་ཉམས་ཞིབ་བྱེད་ཡས་ཀྱི་བརྗོད་གཞི་དེ་ཚོ་ཆ་ཚང་སྒྲོག་ཅིག་ད་བོད་དང་འབྲེལ་བའི་ཀྱི་གནད་དོན་ཆགས་བསྡད་ཡོད་རེད་དཔེར་ན་བཤད་ན་སྲིད་བྱུས་ཀྱི་ལས་གཞི། ཨ་ནི་དེ་འདྲ་དཔེར་ན་བཤད་ན་རེད་པ་དམག་སྦྱོང་དང་འབྲེལ་བའི་ལས་གཞི་ད་འདི་བོད་དང་རྒྱ་གར་གྱི་ཨ་མཐའ་མཚམས་དང་འབྲེལ་བའི་ཀྱི་ལས་གཞི་ད་ལས་གཞི་ག་ལ་ག་ལ་ག་ལ་ཨ་ནི་ཁོར་ཡུག་དང་འབྲེལ་བའི་ལས་གཞི་ད་གང་ལ་གང་འཚམས་ཡོད་དུས་ཙམ་པ་ལ་ཨ་ནི། ཉམས་ཞིབ་པ་ཚོ་བོད་ནང་ཕར་ཕེབས་ཐུབ་ཡས་ཁག་པོ་རེད་པ། རེད། དེ་ཡོད་ཙམ་པ་ལ་ད་གནས་ཚུལ་གཅིག་རག་ཡས་ཀྱི་ཡང་གཅིག་ཆ་རྐྱེན་གཅིག་དེ་ད་ལྟ་ད་དཔེར་ན་བཤད་ན་འཁོར་སྐར་གྱི་ད་ལྟ་དེ་ཡོད་རེད་པ་པར་རིས་དང་འབྲེལ་བའི་ཐོག་ནས་ད་ང་ཚོས་གི་དེ་ལེགས་ཆ་ལེན་དགོས་ཨེ། རེད་པ་དེ་ནང་ནས་ཨ་ནི་ཉམས་ཞིབ་བྱེད་ཡ་ལ་ཡང་གཅིག་རྒྱུ་ཆ་གསར་བ་ཞིག་གཅིག་འཁོར་ཐུབ་ཡ་གཅིག་རག་ཐུབ་ཡ་གཅིག་དེ་གི་ད་ཆ་རྐྱེན་འགྲོ་གཅིག་རེད་དེ་ཡོད་ཙམ་པ་ལ་ད་དཔེར་ན་བཤད་ན་ང་ཚོའི་ཉམས་ཞིབ་པ་ཚོ་གི་ཡང་དེ་འཁོར་སྐར་གྱི་པར་རིས་དེ་ཚོ་ལ་ང་ཚོའི་གི་ངོས་ནས་དམིགས་བསལ་གི་དོ་སྣང་སོ་སོ་སོ་སོ་གི་བུ་ཤིད་པ་བས་ཀྱི་རྫས་ལ་དམིགས་བསལ་དོ་སྣང་ཞིག་སྟེར་བ་ན་ཡང་འདི་ནས་གནས་ཚུལ་གསར་བ་གང་ལ་གང་འཚམས་ཤིག་རྟོགས་ཐུབ་ཡས་ཀྱི་ཡང་གཅིག་ཡོད་ད་འདི་མཛེས་བ་འགྲོ་ཞིག་བུ་བ་རེད། འདི་ཡིས་ཉམས་ཞིབ་སྤུས་ཚད་ཡག་པོ་འགྲོ་ཡས་ལ་ཆ་རྐྱེན་གསར་བ་ཞིག་བསྐྲུན་ཐུབ་ཡས་ཀྱི་དེའི་གིས་ད་འདི་གོ་སྐབས་འདི་ལས་འདི་ཡོད་རེད་ཞུ་ཡས་ཡིན། ལགས་སོ། ལགས་སོ། བསྟན་འཛིན་ལེགས་བཤད་ལགས་ད་དུས་ཚོད་ཞེ་དྲག་མི་འདུག་ཨ་ནི་ད་རིང། རྒྱ་གར་གྱི་དམག་དཔོན་ཟུར་པ་དེ་གྱི་གཏམ་བཤད་དང་འབྲེལ་ནས་ད། ད་ག་ཚོད་རེད། ཡང་གནས་ཚུལ་ཁ་སྣོན་ག་རེ་ག་རེ་གསུང་ཡིན་ན།
ད་གཙོ་བོ་ཁོ་རང་གིས་འདི་གསུང་གི་འདུག་བ་ཁ་སང་ཁོ་རང་གིས་ད་ནམ་རྒྱུན་དུ་ད་ལྟ་འཁོར་སྐར་གྱི་པར་རིས་དེ་ཚོ་ཁོ་རང་ངོ་རྟགས་ཆོད་ཡ་ད་འདི་ག་ལ་ད་ཁོ་རང་ཉམས་མྱོང་གང་ལ་གང་འཚམས་ཤིག་ཡོད་དུས་ཙམ་པ་ལ་ཁ་སང་ཁོ་རང་གིས The Print གསར་འགྱུར་བརྒྱུད་ལམ་ནང་ལ་ད་ལྟ་སི་ཁོ་རང་གི་པར་རིས་ཁ་ཤས་ཤིག་བཏོན་ཡོད་རེད་པ། བཏོན་ཡོད་དུས་ཙམ་པ་ཁོ་རང་ངོས་ནས་ཁོ་རང་གི་ཐོག་ནས་པར་རིས་ལྟ་དུས་ཙམ་པ་ལ་པར་རིས་ལ་ད་ལྟ་དཔེར་ན་བཤད་ན་བོད་ཀྱི་བཙོན་ར་འདི་བོད་ནང་ལོགས་ལ་བཙོན་ར་འདི་འདུག་ང་ཚོ་གི་བཙོན་ར་དེ་ཨིན་ཏེ། རེད་བཞག། ཁ་ཤས་ཤིན་ཅང་དང་འབྲེལ་བའི་ཐོག་ནས་འདི་འདྲ་ལྟ་དུས་ཙམ་པ་ལ། བསྡུར་དུས་ཙམ་པ་ལ་དེ་དེ་ཆ་མཚུངས་པོ་རེད་བཞག། ཁ་ཤས་བཟོ་བཞིན་པ་རེད་བཞག་ཅེས་ཀྱང་ཁོ་རང་གསུང་གི་འདུག་ཡིན་ནའི་ཀྱི་ཁོ་རང་འདི་གསུང་གི་འདུག་ད་འདི་ཁོ་རང་གི་བོད་ནང་ལོགས་ལ་ཁོ་རང་ངོས་ནས་དམིགས་བསལ་བརྒྱུད་ལམ་ཐོག་ནས་རེད་པ་འབྲེལ་བ་ཡོད་བའི་ཐོག་ནས་ཨ་ནི་འདི་ངོ་རྟགས་ཆོད་པ་ཅིག་མིན། པར་རིས་ཐོག་ནས་ངོ་རྟགས་ཆོད་ཡ་ཅིག་ཡིན། དེ་ལ་ཨ་ནི་ད་དངོས་གནས་རེད་དང་མ་རེད་འདི། ད་ཕ་གི་ལ་ཕྱིན་བྱས་གསར་འགོད་པ་ཡིན་པ་ཡིན་ནའང་རེད་ཉམས་ཞིབ་པ་ཡིན་པ་ཡིན་ནའང་རེད་ཕ་གི་ལ་ས་གནས་ས་ཐོག་དེ་ལ་ཕྱིན་བྱས་ཨ་ནི་འདི་རེད་འདོད་རེད་མི་རྩད་གཅོད་ཐུབ་པ་ཞིག་བྱེད་དགོས་རེད་ཟེར་ཏེ་དེ་འདྲ་ཅིག་ཁོ་རང་གིས་གསུངས་འདུག་ཁ་སང། ལགས་སོ། ད་ཤིན་ཅང་ནང་གི་བཀག་ཉར་ཁང་དེ་ཚོ་ཡིན་ནའི་ཐོག་མར་ད་ཕྱི་ཕྱོགས་ནས་ད་ད་ལྟ་པར་རིས་ཀྱི་བརྒྱུད། སྲུང་སྐར་བརྒྱུད་ཀྱི་པར་རིས་དེ་ཚོའི་ནང་ནས་གནས་ཚུལ་ཤེས་རྟོགས་བྱུང། དེ་ནས་ཆུ་གློག་གི་མི་དེ་ཚོའི་ནང་མི་བཙོན་འཇུག་བྱས་པ་བཀག་ཉར་བྱས་པ་དེ་ཚོའི་གནས་ཚུལ་ཐེར་འདོན་བྱས་པ་སོགས་བརྒྱུད་རྗེས་ད་རྒྱལ་སྤྱིའི་གསར་འགྱུར་ཆེན་པོ་ཅིག་ཆགས་རེད་ད་བོད་པའི་ད་རེས་གནས་ཚུལ་གོ་ཐོས་གནང་བ་དེ་ཚོ་བརྒྱུད་ནས་ཡང་མུ་མཐུད་ནས་གནས་ཚུལ་ཁ་གསལ་འགྲོ་གི་རེད་བསམ་གྱི་འདུག་ཐུགས་རྗེ་ཆེ། བསྟན་འཛིན་ལེགས་བཤད་ལགས་ང་ཚོའི་དེ་རིང་ལས་རིམ་ནང་མཉམ་ཞུགས་གནང་བར་ཐུགས་རྗེ་གནང་ཞུ་གི་ཡིན་དུས་ཚོད་ད་ག་རྫོགས་སོང། ཐུགས་རྗེ་ཆེ་ལགས། ལོ། ཐུགས་རྗེ་གནང།